ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་གཏན་གྱི་བདེ་བ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ་དམ་པའི་ཆོས་གང་ཞིག་གསན་པར་བྱ་བའི་ཆོས་ནི། སྟོན་པ་ཡང་དག་པ་ཐབས་མཁས་ལ་ཐུགས་རྗེ་ཆེན་པོའི་ཞལ་སྔ་ནས་ཆོས་རྣམས་ཐམས་ཅད་བཀའ་དང་བསྟན་བཅོས་གཉིས་སུ་འདུ། ལེགས་པར་གསུངས་དང་དེའི་དགོངས་འགྲེལ་བ་དེའི་དབང་གིས་ཤཱཀྱའི་རྒྱལ་པོ་ཡང་འཇིག་རྟེན་ཁམས་འདིར་ཡུན་རིང་གནས་པར་འགྱུར་ཞེས་གསུངས་པ་ལྟར། ཆོས་དེ་ལ་བཀའ་དང་བསྟན་བཅོས་གཉིས་སུ་ཡོད་པ་ལས་དེ་རིང་སྐབས་སུ་བབས་པ་ལ་དེ་ནས་ད་བཀའ་དེ་འོ་འདུག་སེ་ཆགས་བསྡད་ཡོད་རེད། བཀའ་དེ་ཡང་དེ་ནས་འཁོར་ལོ་རིམ་པ་གསུམ་ཡོད་པའི་ནང་ལོགས་ནས་འཁོར་ལོ་བར་པ་མཚན་ཉིད་མེད་པའི་ཆོས་ཀྱི་འཁོར་ལོ་དེ་ཆགས་བསྡད་ཡོད་རེད་ད་མཚན་ཉིད་མེད་པའི་ཆོས་ཀྱི་འཁོར་ལོ་དེ་དེ་ནས་ཡུམ་རྒྱས་འབྲིང་བསྡུས་གསུམ་གྱི་དེ་ནས་ད་སྙིང་པོ་ཕྱོགས་གཅིག་ཏུ་བསྡུས་པ་དེ་ནས་ཤེས་རབ་སྙིང་པོ་དེ་དེ་འདྲས་བྱས་ནས་ཆགས་བསྡད་ཡོད་རེད།

དེ་ནས་རང་བཞིན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའམ། དེ་ནས་སེམས་ཀྱི་གནས་ལུགས་འོད་གསལ་ས་བརྒྱ་ཆེན་པོ། དེ་ནས་སེམས་ཀྱི་གནས་ལུགས་ཟབ་མོ་སྟོང་པ་ཉིད་ཀྱི་དོན་དེ། དེ་འདྲས་བྱས་ནས་ད་གོ་བདེ་བ་ཅིག། དེ་ནས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ།

ཡོང་དུས་ཙང་ནི། དེ་ནས་མཐར་འབྲས་བུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བྱས། དེ་འདྲས་བྱས་ནས་ཐོབ་ཀྱི་ཡོད་རེད། ད་མདོར་ན་དེ་ནི་ང་རང་ཚོ། སོ་སོའི་སྐྱེ་བོའི། བྱིས་པ་སོ་སོའི་སྐྱེ་བོ། གི་གནས་སྐབས་ནས། དེ་ནི་སེམས་རྒྱུད་ལ། རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཆགས། ཡོད་བསྡད་པ་བྱས། རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ། དེ་ནི་ཡོད་བསྡད་པ་ཡིན་དུས་ཙང་ནི་རང་བཞིན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ། དེ་ནི་མངོན་སུམ་དུ།

བར་དུ་དེ་ནི་གཏན་ལ་དབབ་པ། དེ་ནི་ཐ་མ་ཡི་རང་མངོན་པར་བསྟོད་པ། དེ་ད་དོན་ཚན་གསུམ་གྱི་ཐོག་ནས་འདུག་སེ་ད་ཤེས་རབ་སྙིང་པོའི་མདོ་དེ་དེ་འདྲས་ཀྱི་གསུང་དེ་ཅིག་ཆགས་ཀྱི་ཡོད་རེད། ད་དང་པོ་གླེང་བསླང་བ་དེ་ལ་གླེང་གཞི་གི་ཚིག་དེ་འོ་དེ་འདྲས་ཀྱི་གསུང་དེ་ཅིག་ཆགས་ཀྱི་ཡོད་རེད། གླེང་གཞི་གི་ཚིག་དེ། དེ་དང་དེ་ནི་ད་ག་ན་གཞི་གའི་མདོ་སྡེ་ཆོས་འབྱུང་བའི་སྒོ་རྣམ་པ་གཉིས་ཅིག་འོ་དེ་འདྲས་ཀྱི་གསུང་དེ། ད་དང་པོ་གླེང་གཞི་གི་ཚིག་དེ་འདི་སྐད་བདག་གིས་ཐོས་པ་དུས་གཅིག་ན་གསུངས།

དེ་ཡང་དེ་ནས་གནས་རྒྱལ་པོའི་ཁབ་ཀྱི་ནང་ཚན་བྱ་རྒོད་ཕུང་པོའི་རི་ལ། སྟོན་པ་བཅོམ་ལྡན་འདས་ཤཱཀྱ་ཐུབ་པ་འཁོར་དགེ་སློང་སྟེ། ཉན་ཐོས་དགྲ་བཅོམ་པའི་དགེ་འདུན་གྱི་ཚོགས་ཆེན་པོ་དང། དེ་ནས་ཞིང་ཁམས་སྣ་ཚོགས་ནས། འདུས་བསྡད་ཡག་གི་བྱང་ཆུབ་སེམས་དཔའ་འཕགས་པའི་དགེ་འདུན་རྒྱ་ཆེན་པོ། ཐབས་ཅིག་པ་ལྷན་ཅིག་ཏུ་བཞུགས་ཤིང་གསུངས་ནས་ད་ཚིག་འགྲེལ་དུ་མ་ཞུས་པ་ཡིན་ན་འོ་འདུག་སེ་གསུང་གི་ཡོད་རེད། དེ་ནས་འཁོར་ཚོགས།

ཆོས་ཤེར་ཕྱིན་གྱི་སྙིང་པོ་དེ་ཚིག། དེ་ནི་མ་ནོར་བ་བཀའ་བསྡུ་བ་པོ། དེ་ནི་ཕྱག་ན་རྡོ་རྗེ་བདག་གིས་དེ་འདྲས་བྱས་ནས་ཐོས་པའི་དུས། དེ་ནི་ད་འཁོར་ངེས་པ་སྟེ་དེ་ནི་ཉན་ཐོས་ཀྱི་དགེ་འདུན་དགྲ་བཅོམ་པ་དང། སངས་རྒྱས་དང་ཞིང་ཁམས་རབ་འབྱམས་ནས་དེ་འདྲས་ཕེབས་བསྡད་ཡག་གི། དེ་ནི་སངས་རྒྱས་ཀྱི་ཞིང་ཁམས་རབ་འབྱམས་ནས་ཕེབས་བསྡད་ཡག་གི་བྱང་ཆུབ་སེམས་དཔའ།

དྲི་བ་དང་དྲིས་ལན། རྣམ་པ་གཉིས་ཀྱི་སྒོ་ནས་འདུག་སེ་མར། གསུང་གི་ཡོད་པ་ཡིན་དུས་ཙམ་ནས། དེ་ནས་ད་དེ་གསུངས་ཡོང་དུས། འཁོར་ཚོགས་དེ་ཚོ་གི་དཀྱིལ་ནས། ད་ཉན་ཐོས་ཀྱི་འཁོར་ཚོགས་དེ་ཚོ་གི་དཀྱིལ་ནས། བཙུན་པ། ཤཱ་རི་དྭ་ཏིའི་བུ། དེ་ནས་བྱང་ཆུབ་སེམས་དཔའ་ཀྱི་འཁོར་ཚོགས་དེ་ཚོ་གི་དཀྱིལ་ནས། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་རྣམ་པ་གཉིས། དྲི་བ་དྲིས་ལན། འོ་དེ་འདྲ་བྱས་ད། གནང་བའི་ཐོག་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དགོངས་དོན་དེ་མར་གསལ་པོ་བྱས་མར་གཏན་ལ་ཕབ་ཡ། དྲི་བ་དང་དྲིས་ལན་གྱི་རྣམ་པ་གཉིས་ཀྱི་སྒོ་ནས་འདུག་སེ་མར་གཏན་ལ་ཕབ་ཡོང་དུས་དེ་ནས་འཁོར་ཕབ་ས་ཀའི།

གཉིས་པ། ད་དེ་ག་རེ་རེད་ཟེར་དུས་གླེང་གཞི་དེ་ཆགས་ཀྱི་ཡོད་རེད་ད། དེ་ནས་ད་གཉིས་པ་གང་དེ་ནི། དེ་ནས་ད་ལྟ། གླེང་གཞི་གི་ཚིག་གཅིག་དང་མདོ་སྡེ་གི་ཆོས་འབྱུང་བའི་སྒོ་རྣམ་པ་གཉིས་མདོ་སྡེ་གི་ཆོས་འབྱུང་བ་ཟེར་མདོ་སྡེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ། ཤེས་རབ་སྙིང་པོ་འདི་མདོ་སྡེ་གི་ཁོངས་སུ་ཆགས་ཀྱི་ཡོད་རེད་མདོ་སྡེ། གི་ཁོངས་སུ་ཆགས་པའི་རྒྱུ་མཚན་ག་རེ་རེད་ཟེར་ན་ཤེས་རབ་སྙིང་པོ་འདི་དེ་ནི་བརྗོད་བྱ་ཏིང་འཛིན་གྱི་བསླབ་པ་དེ་བརྗོད་བྱ་གཙོ་བོ་བྱས་ནས་མར་གསུངས་ཡག་གི་སངས་རྒྱས་ཀྱི་བཀའ་ཆགས་བསྡད་ཀྱི་ཡོད་རེད་པ། དེ་ནས་ཏིང་ངེ་འཛིན་དེ་ཟབ་མོ་སྣང་བའི་ཏིང་ངེ་འཛིན་དེ་བརྗོད་བྱ་གཙོ་བོ་གནང་ནས་འདུག་སེ་མར་གསུངས་བསྡད་དུས་མདོ་སྡེའི་སྡེ་སྣོད་དེ་ཆགས་བསྡད་ཡོད་རེད་དེ་འདྲའི་གི་མདོ་སྡེའི་སྡེ་སྣོད་དེ་འབྱུང་ཡག་གི། ཆོས་འབྱུང་བའི་སྒོ་དེ།

རྟོགས་པར་དཀའ་བ། རྟོགས་པར་དཀའ་བའི་ཆ་ནི་དེ་ནི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་ཟབ་མོ་ཟེར། འོ་འདུག་སེ་གསུང་གི་ཡོད་པ་ཟབ་མོ། ཟབ་མོ། དེ་གནས་ལུགས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་འདྲ་ཅིག་ཏུ་ཆགས་བསྡད་ཡོད། གནས་ལུགས་ཟབ་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཟིན་པ་དེ། དེའི་མངོན་སུམ་རྟོགས་པའི་ཡེ་ཤེས་དེ་ལ་ད་སྣང་བ་སྟེ། མངོན་སུམ་དུ་མཐོང་བའི་དོན་ཡིན་ལ། སྣང་བ་དེ་ཟབ་མོ་སྣང་བའི་ཏིང་ངེ་འཛིན་ཟེར་དུས། ཟབ་མོ་ཟེར་ཡ་དེ་དེ་ནི་ཤིན་ཏུ་ནས་རྟོགས་དཀའ་ལས་ཁག་པོ་དེ་འདྲ་ཅིག་ཆགས་ཡོང་དུས་ཙམ་ནས་ཟབ་མོ། གི་གནས་ལུགས་ཤེས་རབ་ཀྱི་ཕ་རོལ་ཕྱིན་པ་དེ་ལ་གོ་དགོས་རེད་གསུངས། དེ་ནས་སྣང་བ་ཟེར་ཡ་དེ་དེ་ནི། ཟབ་མོ་སྟོང་པ་ཉིད་ཀྱི་དོན་དེ་མངོན་སུམ་རྟོགས་པའི་ཡེ་ཤེས། གཅིག་ལ། དེ་ནི་སྣང་བ་ཟེར་ཡ་ཅིག་གོ་ཡ། དེ་ནི་སྣང་བ་ཟེར་ཡ་དེ། དེ་ནི། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་མངོན་སུམ་དུ་མཐོང་བའི་དོན་དེ་ལ་འདུག་སེ་གསུངས་བསྡད་ཡ་ཅིག་ཆགས་ཀྱི་ཡོད་རེད། ཡེ་ཤེས་དང་ལྡན་པའི་མཉམ་གཞག་ཏིང་ངེ་འཛིན་ཏེ། བཅོམ་ལྡན་འདས་ཏིང་ངེ་འཛིན་དེ་ལ་རྟག་ཏུ་ཞུགས་པ་ཡིན་ཀྱང། དུས་དེར་གདུལ་བྱ་རྣམས་ཀྱི་སྣང་བ་ལ་ཟབ་མོ་སྣང་བའི་ཏིང་ངེ་འཛིན་དེ་ལ་གསར་དུ་མཉམ་པར་བཞག་པ་ལྟར་དེ་འདྲ་བྱས་ནས་སྣང། ད་ག་རེ་རེད་ཟེར་དུས་དེའི་ཚེ་བཅོམ་ལྡན་འདས་ཟབ་མོ་སྣང་བ་ཞེས་བྱ་བའི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ་གསུངས་ཡོང་དུས་ཙམ་ནས་དེ་ནས་སྐབས་དེའི་ཚེ་བྱ་རྒོད་ཕུང་པོའི་རི་ལ་དེ་ནས

མངོན་སུམ། དེ་མངོན་སུམ་དུ་རྟོགས་པའི་ཡེ་ཤེས་སྐྱེ། ཡེ་ཤེས་ནི་སྣང་བ་སྟེ་དངོས་སུ་མཐོང་བའི་དོན་ཡིན་ལ། ཡེ་ཤེས་དེ་དང་ལྡན་པའི་མཉམ་གཞག་ནི་ཏིང་འཛིན་ཏེ་བཅོམ་ལྡན་འདས་ཏིང་འཛིན་དེ་ལ་རྟག་ཏུ་བཞུགས་པ་ཡིན་ཀྱང། དེར་འདུས་ཀྱི་གདུལ་བྱ་རྣམས་ཀྱི་སྣང་བ་ལ། ཟབ་མོ་སྣང་བའི་ཏིང་ངེ་འཛིན་དེ་ལ་གསར་དུ་མཉམ་པར་བཞག་པ་ལྟར་སྣང་ངོ། ཡང་བཅོམ་ལྡན་འདས་མཉམ་པར་མ་བཞག་པ་དེའི་ཚེ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཀྱང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་མངོན་སུམ་དུ། རྟོགས་ཤིང་སྤྱོད་པའི་ཡེ་ཤེས་ཏིང་ངེ་འཛིན་དང་རྗེས་སུ་མཐུན་པའི་མཉམ་གཞག་རྣམ་པར་ལྟ་བ་སྟེ། མཁྱེན་པའི་ཡེ་ཤེས་ལ་གནས་པ་དང་དེ་འདྲ་བའི་ཤེར་ཕྱིན་ལ་དངོས་སུ་སྤྱོད་པའི་རྒྱུ། ཕུང་པོ་ལྔ་པོ་རང་བཞིན་གྱིས་ངོ་བོས་མ་གྲུབ་ཅིང། སྟོང་པ། ཡེ་ཤེས་ཀྱིས་རྣམ་པར་བརྟགས་ཤིང་བསྒོམ་མོ། ཕུང་པོ་ལྔ་པོ་རང་བཞིན་གྱིས་སྟོང་པ་དེ་ཉིད་ཤེར་ཕྱིན་ཟབ་མོ་ལས་ལོགས་སུ་བསྟན་པའི་ཤེར་ཕྱིན་ཟབ་མོ་ནི། རང་གི་ངོ་བོས་མི་སྟོང་བར་གྲུབ་ཡོད་གསུངས་དེ་ད་དེ་འདྲ་བྱས་ནས། ད་དེ་ཡི་གནད་དོན་དེ་ཇོ་ནང་ཀུན་མཁྱེན་ཏཱ་ར་ནཱ་ཐ་གིས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ད་སྙིང་པོ་འདི་ཤེས་རབ་སྙིང་པོ་འདི་གི་ནང་ལོགས་ལ་གཞན་སྟོང་ཟབ་མོ་སྐྱེའོ་དེ་འདྲ་བྱས་ནས་བསྟན་ཡོད་གསུངས་ཡ་གཅིག

འམ། སེམས་ཀྱི་གནས་ལུགས་ཟབ་མོ་སྟོང་པ་ཉིད་ཀྱིས་མཐོང་སྟེ། དེ་ནས་ཤཱ་རིའི་བུ་ལ་སོགས་པ་གྱི་ཉན་ཐོས་རྣམས་ཀྱིས་རང་སྟོབས་ཀྱིས་ཆོས་ཟབ་མོ་འདི་དེ་ནས་འདྲི་བར་ཡང་ཤེས་ཀྱི་ཡོད་པ་མ་རེད་གསུང་རེ། འདྲི་བར་ཡང་མི་ཤེས་མོད། སངས་རྒྱས་ཀྱི་བྱིན་གྱིས་བརླབས་པའི་མཐུ་ལས། ཚེ་དང་ལྡན་པ་ཤཱ་རིའི་བུས་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་འདི་སྐད་ཅེས་སྨྲས་སོ། ཅི་སྨྲས་རེ་ཟེར་ན། ག་རེ་ལབ་ཡོད་རེ་ཟེར་ན། དེ་ནས་རིགས་ཀྱི་བུའམ་རིགས་ཀྱི་བུ་བུ་མོ་ཡིན་ཡང་རུང། གང་སུ་ཡང་རུང་བ་ལ་ལ་དག་བྱང་ཆུབ་ཏུ་སེམས་བསྐྱེད་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་འདི་ལ་ཐོས་བསམ་སྒོམ་གསུམ་གྱི་སྒོ་ནས་སྤྱད་པ་སྤྱོད་པ་སྟེ་ཉམས་ལེན་བྱེད་པར་འདོད་པས། སྒོམ་ཚུལ་ཇི་ལྟར་བསླབ་པར་བྱའོ། ཇི་ལྟར་བསླབ་པར་བྱ་དགོས། ད་དེ་འདྲ་བྱས་ནས་གསུངས་ཡོད་རེད་བཞི་པ། དེ་ནས་ད་དེ་ལ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཀྱིས་བཙུན་པ་ཤཱ་རི་དྭ་ཏིའི་བུ་ལ་ལན་གནང་ཡོང་དུས་ཙམ་ནས་ཤེར་ཕྱིན་ལ་འཇུག་ཚུལ་མདོར་བསྟན་གཅིག་དང། དེ་ནས་ཤེར་ཕྱིན་གྱི་ངོ་བོ་དེ་རྒྱས་པར་བཤད་ཡ་གཅིག་དང། དེ་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་རྟོགས་པའི་ལམ་གྱི་ཕན་ཡོན་གཅིག་ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་གི་ཕན་ཡོན་གཅིག་དེ་འདྲ་བྱས་ནས་བསྟན་པ་དང། དེ་ནས་ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེས་དེ་ནས་རྟོགས་པའི

ཅི་ཟེར་ན། རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ། སྤྱད་པ་སྤྱོད་པར་འདོད་པ་དེས། ཚུལ་འདི་ལྟར་རྣམ་པར་ཏེ་ཤིན་ཏུ་བལྟ་ཞིང་བསྒོམ་པར་བྱའོ། འདིར་སྤྱད་པ་ཞེས་པ་ནི། དེ་ནས་སྤྱད་པ་སྤྱོད་པར་བྱ། གསུང་ཡ་གི་སྤྱད་པ་དེ། སྤྱད་བྱ་དེ། ལས་སུ་བྱ་བའི་ཚིག་དེ་འདྲས་ཀྱང་ཆགས་ཀྱི་ཡོད་རེད།

དང། གཞན་ཡང་ཁམས་ཁམས་དང་སྐྱེ་མཆེད་ལ་སོགས་པ་དབྱེ་བའི་སྒོ་ནས་ཀྱང་རྣམ་གྲངས་ཀྱི་ཆོས་དེ་དག་ཐམས་ཅད་རང་བཞིན་ནམ་རང་གི་ངོ་བོས་མ་གྲུབ་པའི་ཚུལ་གྱིས་མ་ནོར་བ་ཡང་དག་པའི་གནས་ལུགས་ལ་ཡུལ་ཅན་བསྒོམས་པའི་ཡེ་ཤེས་ཀྱིས་ཀྱང་གནས་ལུགས་དང་རྗེས་སུ་མཐུན་པར་བལྟས་ཤིང་དུག་སེལ་སྒོམ། དགོས་ཀྱི་ཡོད་རེད་གསུངས་རེད་དགོངས་མོ། ད་ཤེར་ཕྱིན་གྱི་ངོ་བོ་རྒྱས་པར་བཤད་པ་དེ་ལ་ཤེར་ཕྱིན། རང་བཞིན་ཤེར་ཕྱིན་གཏན་ལ་ཕབ་པ་དང་ལམ་ཤེར་ཕྱིན། དེ་འདྲ་བྱས་ནས་བསྒོམ་པའི་ཚུལ་རྣམ་པ་གཉིས་དོ་ཞེས་གསུང་གི་ཡོད་རེད་ད་དང་པོ་དེ་ནི་རང་བཞིན་ཤེར་ཕྱིན་གཏན་ལ་ཕབ་པ་དེ་ལ་གཟུགས་སྟོང་པའོ། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་ནོ་སྟོང་པ་ལས་ཀྱང་གཟུགས་གཞན་མ་ཡིན་ནོ་དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ་ཤཱ་རིའི་བུ་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ

ཏེ། དེ་ནས་གཟུགས་ནས་དང་འཁྲུལ་སྣང་ཙམ་མ་གཏོགས་རང་གི་ངོ་བོ་དེ་འདྲ་བྱས་ན་སྟོང་ཡོད་རེད་པ་སྟོང་བའི་ཕྱིར་རོ། དེས་ན་གཟུགས་ཀྱི་རང་ལྡོག་ནི་མེད་ཅིང་མ་ཡིན་པས་སྟོང་བའོ། གཟུགས་ཀྱི་ཤུལ་ན་སྟོང་བའི་ཆོས་ཉིད་གནས་པ་དེ། དེ་ནི་དེ་ཉིད་སྟོང་པ་ཉིད་དངོས་ཏེ། འདི་ནི་དེ་ནི་བདེན་ཅིང་ཡོད་པ་དང་ཡིན་པས་སྟོང་བ་ཉིད་དོ། གནས་ཚུལ་ལ་ཡོད་པའི་ཆོས་ཉིད་སྟོང་པ་ཉིད་ལ་བྱིས་པ། བྱིས་པ་སོ་སོའི་སྐྱེ་བོ་རྣམས་ལ་གཟུགས་ཕུང་དུ་སྣང་ཡང་འཁྲུལ་སྣང་ཙམ་མ་གཏོགས་ངོ་བོ་ནི་དེ་འདྲ་ཅན་མེད་རེད། གཟུགས་ཁྱད་གཞི་ཟེར་ན་དེ་ལས་གཞན་དུ་ཆོས་དབྱིངས་སྟོང་ཉིད་ལོགས་སུ་གནས་པ་ཅིག་ཡོད་རེད་པས་ཟེར་ན་དེ་ཡོད་མ་རེད་མ་ཡིན་ཏེ། མ་ཡིན་པའི་རྒྱུ་མཚན་ག་རེ་ཡོད་ཟེར་ན་གཟུགས་སྣང་འཆར་བའི་གནས་དེ་ཉིད་ཆོས་དབྱིངས་ཡིན་པའི་ཕྱིར་དང་ཁྱེད་ཀྱི་གཟུགས་ཕུང་ཉིད་ཡོད་མ་མྱོང་བས་དེ་ནི་གཟུགས་ཕུང་གི་ཆོས་ཉིད་ལ་ཐ་དད་དུ་རང་གཟུགས་རྫོགས་པའི་ཀྱང་མི་འཕེར་བའི་ཕྱིར་དང་ཆོས་ཉིད་ཀྱི་རིག་པ་དེ་ཡང་སྤྲོས་བྲལ་ཡིན་པའི་ཕྱིར། རང་ངོས་ནས་སྟོང་པ་ཡིན་ཙང་དེ་ནི་ཀུན་རྫོབ་ཀྱི་ཆོས་དེ་དག་དང་གཟུགས་ལ་སོགས་པ་དེ་དག་རང་ངོས་ནས་སྟོང་བ་ཡིན་ཙང་སྟོང་པ་དེ་ལས་ལོགས་སུ་གྱུར་པ་གཅིག་དེ་ནི་གཟུགས་གཅིག་དེ་འདྲ་ཅན་ནི་མེད་པ་དང་གཟུགས་དེ་ལས་ལོགས་སུ་གྱུར་པ་སྟོང་པ་གཅིག་དེ་འདྲ་ཅན་ནི་མེད་པའི་ཕྱིར།

གཟུགས་ཕུང་ཡེ་གདོད་མ་ནས་དེ་འདྲ་བྱས་ན་མ་གྲུབ་བམ། རྒྱུ་མཚན་སྔ་མ་རྣམས་ཀྱི་ཕྱིར་རོ། དཔེར་ན་མཁྲིས་ནད་ཅན་གྱིས་དུང་ལ་བལྟས་ན་ད་ཁ་སང་ཞིག་གོང་ནས་ཞུས་བསྡད་པ་ནང་བཞིན་བྱས་ནས་མཁྲིས་ནད་ཅན་གྱིས་དུང་ལ་བལྟས་ན་གོང་བུ་དཀར་པོ་འཁྱིལ་བ་ཅན་ཅིག་དུང་དཀར་པོ་འཁྱིལ་བ་ཅན་ཅིག་དེ་ནི་མི་མཐོང་གི་སེར་པོ་འཁྱིལ་བ་ཅན་ཅིག་མཐོང་བར་འགྱུར་བ་ནང་བཞིན་ཆགས་ཀྱི་ཡོད་རེད། མཐོང་ཡང་སེར་པོ་འཁྱིལ་བ་དེ་ནི་འཁྲུལ་སྣང་ཙམ་མ་གཏོགས་གདོད་ནས་དེ་འདྲ་བྱས་ན་མེད་པ་ནང་བཞིན་བྱས་དེ་ནི། དཀར་པོ་ནི་ཡོད་པས་ན་གང་ན་ཡང་སེར་པོ་སྣང་བ་འཆར་བ་དང་དཀར་པོ་གཉིས་གཞི་ཐ་དད་མེད་པའི་ཚུལ་གྱིས་གཅིག་པ་ལ་བསམས་ནས་སེར་པོ་མཐོང་བ་དེ་ནི་གཞན། མ་ཡིན་གྱི་དུང། དུང་ནི་དེ་ནི་ཁྱོད་ཀྱིས་མཐོང་བའི་སེར་པོ་དེའོ་ཁྱོད་ཀྱིས་མ་མཐོང་བའི་སེར་པོ་དེ་ལས་གཞན་དུ་དུང་མེད་དོ། དུང་ལས་གཞན་དུ་ཁྱོད་ཀྱིས་མཐོང་བའི་སེར་པོ་དེ་གྲུབ་པ་མ་ཡིན་ཞེས་བརྗོད་པ་ལྟ་བུ་ཡིན། དོན་ལ་ཤིན་ཏུ་འབྱོར་རོ། རང་སྟོང་སྨྲ་བ་རྣམས་ཀྱི་ལྟར་ན་སྟོང་པ་སྟོང་པ་ལ་དོན་དམ་གྱིས་ཁྱབ་པར་འདོད་པས་དེ་ནི་གཟུགས་ཕུང་དོན་དམ་བདེན་པར་ཐལ་བར་འགྱུར་ལ་སྟོང་པ་ཉིད་གཟུགས་མ་ཡིན་གཟུགས་ལས་གཞན་པ་ཡང་མ་ཡིན་ཞེས་བརྗོད་པར་འཐད་ཀྱི། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་ཞེས་པ་འདི་མི་རུང་ངོ།

ད་དེའི་སྐབས་ལ། དེ་ནས་རྒྱས་བཤད་དེ། རང་བཞིན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་རྒྱས་བཤད་དང་ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་རྒྱས་བཤད་ཆ་ཚང་བཅས་དེ་འདྲའི་བྱས་ནས་ད། གསུངས་ནས་དེ་ནས་ཕན་ཡོན་དུ་བཅས་པ་ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་གཉིས་ཀས་རང་བཞིན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་འདྲའི་བྱས་རྟོགས་བྱས་དེ་ནས་མཐར་འབྲས་བུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་འདྲའི་ཐོབ་པའི་ཚུལ་ཏེ། དེ་ནས་རྒྱས་ཤིང་རྒྱས་པ་བྱས་དེ་འདྲའི་ཞུས།

ཆོས་ཀྱི་སྐུ་ཡི་རྒྱུ་མཐུན་པའོ། སྔགས་དེའི་ཆེ་བ་ནི། འདོད་པའི་དོན་ཐམས་ཅད། ལས་ཐམས་ཅད་འགྲུབ་པར་བྱེད་པའི་ཕྱིར། འདོད་པའི་འདོད་དོན་ཐམས་ཅད་དེ་ནི་ཤེས་རབ་སྙིང་པོའི་སྔགས་དེ་ལ་བརྟེན་ནས་འདོད་དོན་ཐམས་ཅད་དེ་འདྲའི་རང་ཉིད་ཀྱི་འདོད་པའི་དོན་དག་ཚང་མ་དེ་ནི་ཤེས་རབ་སྙིང་པོའི་སྔགས་དེ་ལ་བརྟེན་ནས་དེ་འདྲའི་བྱས་ན་འགྲུབ་ཐུབ་ཀྱི་ཡོད་རེད་གསུངས། རིག་པ་ཆེན་པོའི་གསང་སྔགས་དེ་འདྲའི་བྱས་ན་ཆགས་ཡོད་སྔགས་ཡིན་ན། སྔགས་ཀྱི་ངོ་བོ་དེ་འཇིག་རྟེན་ཐམས་ཅད་ལས། འདས་ཡོད། འཇིག་རྟེན་ཐམས་ཅད་ལས་འདས་ཡོད་སྔགས་ཀྱི་ངོ་བོ་དེ་དེ་ནི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་འདྲ་ཅན་དུ་ཆགས་བསྡད་པ་ཡིན་ཙང་དེ་ནི་འཇིག་རྟེན། ཀྱི་བློ་ཐམས་ཅད་ལས་དེ་འདྲ་ཅན་དུ་འདས་བསྡད་ཡོད་པ་འཇིག་རྟེན་ཐམས་ཅད་ལས་དེ་འདྲ་ཅན་འདས་ཤིང། ཐེག་པ་དམན་པ་ཟིལ་གྱིས་གནོན་པས། ཐེག་དམན་དེ་ཚོ་ཟིལ་གྱིས་གནོན། འོད་གསལ་སེམས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་པས་དེ་ནི་ཐེག་ཆེན་འཕགས་པའི་རྒྱུད་ཀྱི་ད། ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ།

མི་རྫུན་ཅེས་བདེན་པར་མི་རྫུན་ཅིང་ད་ལྟ་ག་རེ་གསུངས་ཡོད་རེད་ཟེར་དུས་དེ་ནི་མི་རྫུན་པས་ན་བདེན་པར་ཤེས་པར་བྱ་སྟེ་གསུངས་པ་ཅིག་ཡོད་པ་འོ་དེ་མི་རྫུན་པས་ན་ཟེར་ཡ་དེ་མི་རྫུན་པ་སྟེ། ཆོས་ཀྱི་སྐུ་ཆོས་སྐུ་དེ་ལ་སླུ་བ་མེད་པའི་རྒྱུ་མཚན་གྱིས་དེ་ནི་རྫུན་པ་མ་ཡིན་གསུང་ངོ། ཆོས་སྐུ་སླུ་བ་མེད་པའི་རྒྱུ་མཚན་གྱིས་མི་རྫུན་པས་ན། མ་ཡིན་ཅིང་རང་གི་ངོ་བོ་མི་འགྱུར་ཞིང་རྟག་པའི

ཤར་བ་མཚོན་བྱེད་ཀྱང་ཡོངས་གྲུབ་རྟོགས་ཤིང་ཟེར་ད། སེམས་ཀྱི་གནས་ལུགས་ཟབ་མོ་སྟོང་པ་ཉིད་ཀྱི་དོན་རྟོགས་ཤིང་ཟག་མེད་ཡིན་པར་གསུངས་སོ། དེ་ནས་ཕན་ཡོན་དེ་དང་ལྡན་པའི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས། འཕགས་པ་འཇིག་རྟེན་དབང་པོས་གནས་བཞིན་བཤད་པ་ནི་ཏདྱ་ཐཱ

འབྱུང་བ་ཡིན། ཞེས་པ་ལྟར་རབ་ཏུ་དགྱེས་པས་ལེགས་སོ་ལེགས་སོ་རིགས་ཀྱི་བུ། ཞེས་སྤྱན་རས་གཟིགས་ལ་བོས་ནས་ཁྱོད་ཀྱིས་བཤད་པ་དེ་ནི་མ་ནོར་བ་དེ་ཁོ་ན་ཡིན་ནོ། དེ་ནི་དེ་ཁོ་ན་ཡིན། དེ་དེ་ཡིན་ནོ། དེ་དེ་ཡིན། དེ་དེ་དེ་དེ་ཡིན། དེ།

རྣམས། དགའ་ཞིང་མགུ་ལ་ཡི་རངས་ཏེ་སྤྱན་རས་གཟིགས་ཀྱིས་བཤད་པ་དང་མཐུན་པར་བཅོམ་ལྡན་འདས་ཀྱིས་གསུངས་པ་དེ་ལ་ཡིད་རྟོན་ཞིང་མངོན་པར་བསྟོད་དེ། ཆེད་ཆེར་འཛིན་པ་དང་ངེས་བཟུང་དུ་བྱེད་དོ། དེ་ལ་དེ་བཞིན་གཤེགས་པའི་མཐུན་འགྱུར་དེ་བཞིན་མ་གསུངས་ན་ནི་འཁོར་རྣམས་ཀྱང་ཡིད་མ་ཆེས་པས་དགའ་ཞིང་ཚིམ་པར་མི་འགྱུར་ལ། གདུལ་བྱའི་གཞན་སྣང་དང་བསྟུན་ནས་དེ་ནས་ཤཱ་རིའི་བུ་བདག་གི་དྲི་བ་སྐབས་སུ་མ་བབ་བམ་སྙམ་པ་དང་སྤྱན་རས་གཟིགས་ཀྱང་བདག་གི་ལན་ལེགས་པར་མ་ཐོན་པ་ཡང་སྲིད་སྙམ་དུ་ཞུམ་ཞིང་དོགས་པ་དང་བཅས་པར་འགྱུར་ན་སྟོན་པས་ལེགས་སོའི་མཐུན་འགྱུར་བཀའ་སྩལ་པས་ཤཱ་རིའི་བུ་ཡང་རང་ཉིད་ཀྱི་དྲི་བ་ལེགས་པས་དགའ་བ་དང་འཕགས་པ་སྤྱན་རས་གཟིགས་ཀྱང་རང་གི་དྲི་ལན་ལེགས་པོ་སོང་བ་ཤེས་ཏེ་མཆོག་ཏུ་དགྱེས་པ་དང་འཁོར་གཞན་ཡང་ཡིད་ཆེས་ཤིང་ཐེ་ཚོམ་ཆོད་པས་མགུ་ཞིང་ཚིམ་པ་ཐོབ་པ། ཡིན། ཡང་འདིར་མདོ་སྡེ་ཟབ་མོ། ད་དེའི་སྐབས་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་འདྲ་གི་ལེགས་སོ་ལེགས་སོ་གསུངས་ནས་དེ་ནས་དྲི་བ་དྲི་ཡ་དེ་ཡང་ཡག་པོ་ཆགས་སོང་ཟེར་ང་ཚོ་ཕལ་སྐད་ཞུ་བ་བྱེད་པ་ཡིན་ན་ཡང་དེ་ནས་ལན་རྒྱག་ཡ་དེ་ཡང་ད་ག་རང་ཡག་པོ་ཆགས་སོང། དེ་ནས་དྲི་བ་དྲི་ཡ་གང། དྲིས་པ་དེ་ཚོ་ཐམས་ཅད་ཡང།

འཆད་ཉན་གྱི་དགེ་རྩ་གང་བསགས་ཡོད་པ་དེ་དག་ཐམས་ཅད་སྤྱིར་སངས་རྒྱས་ཀྱི་བསྟན་པ་དར་ཞིང་སེམས་ཅན་ལ་བདེ་སྐྱིད་འབྱུང་བ་དང་ཡང་སྒོས་སུ་དེ་ནས་ད་དཔལ་རྒྱལ་བའི་དབང་པོ་སངས་རྒྱས་ཀརྨ་པ་སྐུའི་སྐྱེས་རབས་འཕྲེང་བ་འཛིན་པ་བཅུ་བདུན་པ་ཨོ་རྒྱན་འགྲོ་འདུལ་འཕྲིན་ལས་དབང་གི་རྡོ་རྗེ་མཆོག་གིས་གཙོས་པའི་བསྟན་འཛིན་གྱི་སྐྱེས་ཆེན་གང་ན་སུ་བཞུགས་པ་རྣམས་ཀྱི་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་པ་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་པ་དང། དེ་ནས་བོད་ཁ་བ་གངས་ཅན་གྱི་ལྗོངས་ཀྱི་བསྟན་འཛིན་གྱི་སྐྱེས་བུ་དམ་པ་གང་ན་སུ་བཞུགས་པ་རྣམས་ཀྱི་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་ཐུབ་ཡ་གི། དེ་ནས་འདུག་སེ་སྨོན་འདུན་ལ་དེ་འདྲའི་ཅི་འདྲ་ཞུ་ཡ་ཡིན།